རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ད་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་གནམ་གང་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་བཅུ་དགུ་རེས་གཟའ་པ་སངས་རེད། གཟའ་པ་སངས་འཆར་ཅན་བདུན་གཅིག་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་སྤྱན་འབུལ་ཞུ་བཞིན་ཡོད། ཐེངས་འདིའི་ལས་རིམ་ནང་འདས་པའི་བདུན་ཕྲག་གཅིག་ནང་གི་གལ་ཆེའི་གསར་འགྱུར་སྙིང་བསྡུས་རེ་གཟིགས་འབུལ་ཞུ་རྒྱུ་ཡིན། ལས་རིམ་རྒྱས་པ་དེ་གཤམ་ལ་རིམ་པས་གཟིགས་རོགས་གནང།

ལས་རིམ་གྱི་ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བདུན་ཕྲག་འདིའི་མཛད་འཕྲིན་ནང། རེས་གཟའ་ལྷག་པའི་ཉིན་བཞུགས་སྒར་རྡ་ས་རྒྱལ་བའི་ཕོ་བྲང་དུ། མགོན་པོ་མཆོག་གིས་གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ་སློབ་གཉེར་གནང་བཞིན་པའི་བཙུན་དགོན་བྱང་ཆུབ་ཆོས་གླིང་དང་དགའ་ལྡན་ཆོས་གླིང། སྒྲོལ་མ་གླིང་བཅས་ཀྱི་དགེ་བཤེས་མ་ཁག་ཅིག་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྩལ་ཡོད་པ་རེད། བཀའ་སློབ་ཏུ་གཙོ་བོར་དགེ་སློང་མ་སྒྲུབ་པར་སྡོམ་རྒྱུན་དགོས་པ་ཡིན་སྟབས་དགེ་ཚུལ་མ་གནང་སྟེ་དཔེ་ཆ་ལྟ་ཀློག་གང་ལེགས་ཀྱིས

དཔེ་ཆ་དང་ཡིད་ཆེས་མི་བྱེད་སྐྱེས་པ་གོ་རེ་ཟ་ཁྱོན་ནས་ཡོག་མ་རེད་ཤེས་སོང་དཔེ་ཆ་ཡག་པོ་ཞིག་ལྟོས་ཨ་ཤེས་སོང། དེ་ག་ནང་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བདུན་ཕྲག་འདིར་བཞུགས་སྒར་རྡ་ས་ཉེ་འཁྲིས་ལ་ཡོད་པའི་དབྱུག་རྩེ་སྤོ་ལོ་ཐང་ཆེན་དུ IPL དབྱུག་རྩེ་སྤོ་ལོའི་འགྲན་བསྡུར་ཆེད་དུ་འབྱོར་བའི་རྒྱལ་སྤྱིའི་དབྱུག་རྩེ་སྤོ་ལོ་རྩེད་འགྲན་པ་གོ་ལེ་སོགས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་ཡང་སྩལ་གནང་ཡོད་པ་རེད། It is really my duty

བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ནས་རྒྱ་ནག་གཞུང་ལ་པཎ་ཆེན་རིན་པོ་ཆེ་མཆོག་འཕྲལ་དུ་གློད་གྲོལ་གཏོང་དགོས་པའི་ལས་འགུལ་སྤེལ་གནང་ཡོད་པ་རེད། དེ་ཡང་ཉིན་མོ་འདི་དང་བསྟུན་ནས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་བསྒྲགས་གཏམ་སྤེལ་བའི་ནང། རྒྱ་ནག་གཞུང་ནས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་གིས་དབུས། ཡབ་ཡུམ་སྐུ་འཁོར་དང་བཅས་པ་གང་དུ་ཡོད་མེད་ཀྱི་གནས་ཚུལ་ཡོངས་ཁྱབ་བྱེད་དགོས་པ་དང། དེ་ག་ནང་བཞིན་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དང། གར་སོང་ཆ་མེད་དུ་བཏང་བའི་བོད་མིའི་ཆོས་བརྒྱུད་ཁག་གི་བླ་ཆེན་དབུ་ཁྲིད་རྣམ་པས་གཙོས། བོད་དོན་ལས་འགུལ་བ་རྣམས་འཕྲལ་དུ་གློད་གྲོལ་བཏང་དགོས་སྐོར་གསུངས་གནང་ཡོད་པ་རེད། དེ་ག་ནང་བཞིན་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་ཨི་ཊ་ལི་དང་ཀ་ན་ཌ་ཨ་རི་དབྱིན་ཡུལ་དང་ལྷག་པར་དུ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་གར་སོང་ཆ་མེད་དུ་བཏང་བའི་ཉིན་མོ་དང་བསྟུན་ནས་བདུན་ཕྲག་འདིར Swiss གྲོང་ཁྱེར Geneva ནང་དུ་རྟེན་གཞི་བྱས་པའི་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་སོ་སོའི་སྐུ་ཚབ་བློ་མཐུན་ཁག་ཅིག་གི་མདུན་ལ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་པཎ་ཆེན་རིན་པོ་ཆེའི་གནད་དོན་ངོ་སྤྲོད་ཀྱི་ཉན་ཞིབ་ལས་རིམ་ཐོག་ལ་ལྷན་ཞུགས་གནང་འདུག Swiss གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་གཙོ་འཛིན་སྐུ་ཞབས Volker Türk མཆོག་ལ་རྒྱལ་ཚོགས་ནས་རྒྱ་ནག་གཞུང་གིས་འཆར་གཞི་དང་ལྡན་པའི་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་གཏོང་ཐབས་ཀྱི་བྱ་སྤྱོད་སྤེལ་བཞིན་པ་དེ་འཕྲལ་དུ་མཚམས་འཇོག་ཡོང་བ་དང་པཎ་ཆེན་རིན་པོ་ཆེ་མཆོག་གློད་གྲོལ་ཡོང་སླད་སྐུལ་འདེད་གནང་དགོས་པའི་ཞུ་ཡིག་ཡང་ཕུལ་ཡོད་པ་རེད། དེ་ཉིན་ཇི་ནི་ཝའི་བོད་རིགས་ཚོགས་པའི་གོ་སྒྲིག་འོག་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་ངོ་རྒོལ་སྐད་འབོད་ལམ་ནས་ཉིན་མོ་དེ་དྲན་གསོ་ཞུས་འདུག་ལ་ཉིན་མོ་དེའི་སྔ་ནུབ་ཏུ་གནད་དོན་འདི་དང་འབྲེལ་ནས་གསར་འགོད་ལྷན་ཚོགས་ཤིག་ཀྱང་བསྐོང་གནང་འདུག་ཡང་ཨོ་སྟྲེ་ལི་ཡའི་ནང་ཀན་བྷེ་ར་བོད་རིགས་མཐུན་ཚོགས་དང Queensland Newcastle Perth Victoria། བཅས་ཀྱི་བོད་མི་སོ་སོས་རྒྱ་ནག་གཞུང་ཚབ་ཁང་གི་མདུན་ལ་པཎ་ཆེན་རིན་པོ་ཆེ་མཆོག་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་སྤྱིར་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་ལྔ་ཉིན་སྐུ་འཁྲུངས་ཤིང། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་བ་ལྔ་པའི་ཚེས་བཅུ་བཞི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་སྐུ་གོང་མའི་ཡང་སྲིད་འཁྲུལ་མེད་དུ་ངོས་འཛིན་མཛད་ནས་ཉིན་གྲངས་གསུམ་ལས་མ་སོང་བར་རྒྱ་ནག་གཞུང་ནས་དགུང་གྲངས་དྲུག་ལ་ཕེབས་པའི་པཎ་ཆེན་ཆུང་སྲིད་རིན་པོ་ཆེ་མཆོག་ཡབ་ཡུམ་སྐུ་འཁོར་དང་བཅས་པ་བཙན་ཁྲིད་ཀྱིས་གར་སོང་ཆ་མེད་དུ་བཏང་ནས་ད་ལོ་མི་ལོ་ཉི་ཤུ་རྩ་བརྒྱད་ལྷག་འགྲོ་བཞིན་ཡོད་པ་དང། སྐབས་དེར་ཆུང་སྲིད་རིན་པོ་ཆེ་མཆོག་རྒྱལ་སྤྱིའི་སྟེང་ལ་ཆབ་སྲིད་བཙོན་པ་ལོ་ན་ཆུང་ཤོས་དེ་ཆགས་ཡོད་པ་རེད། བདུན་ཕྲག་འདིར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གཞུང་འབྲེལ་ཕྱོགས་ཕེབས་ཡོངས་སུ་གྲུབ་ཡོད་པ་རེད། དེ་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཡོ་རོབ་གཞུང་འབྲེལ་ཕྱོགས་ཕེབས་གྲུབ་པའི་རྗེས་ལ། ཐད་ཀར་རྒྱ་གར་བྱང་ཕྱོགས་སིམ་ལར་ཕེབས་ཐོན་གནང་སྟེ། ཐོག་མར་ཧི་མ་ཅལ་རྒྱལ་ས་སིམ་ལར་མངའ་སྡེའི་སྲིད་སྐྱོང་མཆོག་དང་སྤྱི་ཁྱབ་བློན་ཆེན་མཆོག། མངའ་སྡེའི་སྤྱི་ཁྱབ་དྲུང་ཆེ་སོགས་གནད་ཡོད་དབུ་ཁྲིད་རྣམ་པ་མཇལ་འཕྲད་ཞུས་པའི་རྗེས། མངའ་སྡེ་འདི་ནང་རྟེན་གཞི་བྱས་པའི་བོད་མི་ས་གནས་ཆེ་ཆུང་ཁག་ཅིག་ལ་འཚམས་གཟིགས་དབུ་འཛུགས་གནང་ཡོད་པ་རེད། ཟླ་བ་འདིའི་ཕྱི་ཚེས་དགུ་ནས་བཅུ་བདུན་བར་གྱི་འཚམས་གཟིགས་འདིའི་རིང། ཧི་མཱ་ཅལ་མངའ་ཁུལ་བོད་མིའི་ས་གནས་སིམ་ལ་དང་ཀུ་ལུ་མ་ན་ལི། རྡོ་སྦི་སྦུན་ཏར་གཡུ་ལོ་བཀོད་པན་ཌོ་བཀྲ་ཤིས་གླིང། མན་ཌི་མཚོ་པད་མ་བཀྲ་ཤིས་ལྗོངས་བཅས་སུ་འཚམས་གཟིགས་དང་མི་མང་ལ་གསུང་བཤད་བཅས་གནང་ཡོད་པ་རེད། དཔལ་ལྡན་སྲིད་སྐྱོང་མཆོག་རེས་གཟའ་ལྷག་པའི་དགོང་མོར་ཕྱིར་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་བྱུང་འདུག། བདུན་སྔ་མའི་གཟའ་པ་སངས་ཉིན་རྒྱ་གར་རྒྱལ་ཡོངས་ཀྱི་འཛིན་རིམ་བཅུ་པ་དང་བཅུ་གཉིས་ཀྱི་ཡིག་རྒྱུགས་གྲུབ་འབྲས་གསལ་བསྒྲགས་གནང་ཡོད་པ་དང་བསྟུན་ནས་བདུན་ཕྲག་འདིར་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སློབ་ཡོན་ས་མིག་གྲངས་དྲུག་བརྒྱ་ལྔ་དང་ཟུར་བཅད་ས་མིག་གྲངས་ཉི་ཤུ་རྩ་གསུམ་བཅས་གསལ་བསྒྲགས་གནང་ཡོད་པ་རེད། དེ་ཡང་ས་མིག་དྲུག་བརྒྱ་ལྔ་ཡོད་པའི་ལོ་འཁོར་སློབ་ཡོན་འདི་ནི་ཉེ་བའི་གཙུག་ལག་རབ་འབྱམས་དང་གཙུག་ལག་རབ་འབྱམས་ལས་རིགས་སྦྱོང་བརྡར Diploma རིགས་གཅིག་རྐང་འཛིན་དམིགས་བསལ་སློབ་ཡོན་བཅས་ཀྱི་ཆེད་དུ་ཡིན་པ་དང། འདིའི་ཁོངས་སུ་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་ཡོན་ཞུ་མཁན་ཚོས་ཕྱི་ཟླ་དྲུག་པའི་ཚེས་བཅོ་ལྔ་འགྱངས་མེད་དང་གཙུག་ལག་རབ་འབྱམས་པའི་སློབ་ཡོན་ཞུ་མཁན་ཚོས་ཕྱི་ཟླ་བརྒྱད་པའི་ཚེས་སུམ་ཅུ་སོ་གཅིག་འགྱངས་མེད་དྲ་ཐོག་ལམ་ནས་འཚང་སྙན་འབུལ་དགོས་པ་གསུངས་གནང་འདུག། ཕྱོགས་མཚུངས་སྨན་པ་དང་ཨིན་ཇི་ནེ་རིང་ཚན་རིག་དགེ་འོས་ཉེ་བའི་གཙུག་ལག་རབ་འབྱམས། སྨན་སྦྱོར་ཉེ་བའི་གཙུག་ལག་རབ་འབྱམས་སོགས་ཟུར་བཅད་ས་མིག་ཉི་ཤུ་རྩ་གསུམ་ཁོངས་སུ། སྙན་ཞུ་འབུལ་འདོད་ཡོད་རིགས་རྣམས་ནས་ཕྱི་ཟླ་དྲུག་པའི་ཀྱི་ཚེས་བཅོ་ལྔ་འགྱངས་མེད་དྲ་ཐོག་བརྒྱུད་ནས་འཚང་སྙན་འབུལ་དགོས་པ་གསུངས་གནང་འདུག་སྤྱིར་འདི་ལོར་འཛིན་རིམ་བཅུ་གཉིས་རྒྱུགས་ཆེན་མོའི་ནང་ལ་བོད་པའི་སློབ་ཕྲུག་གྲངས་ཆིག་སྟོང་ལྔ་བཅུ་ང་ལྔ་མཉམ་ཞུགས་གནང་བའི་ནང་ནས་སློབ་ཕྲུག་གྲངས་ཆིག་སྟོང་བརྒྱ་མེད་སུམ་ཅུ་སོ་བརྒྱད་ཡིག་རྒྱུགས་འཕྲོད་དེ་འཛིན་རིམ་བཅུ་གཉིས་ཀྱི་ཡིག་རྒྱུགས་འཕྲོད་པའི་བརྒྱ་ཆ་དེ་དགུ་བཅུ་གོ་བརྒྱད་ཚག་གསུམ་དགུ་དང། ཆ་སྙོམས་བརྒྱ་ཆ་དེ་བཞིན་བདུན་བཅུ་དོན་གསུམ་ཚག་གསུམ་གཅིག་ལོན་ཡོད་པ་རེད། ཡང་འཛིན་རིམ་བཅུ་པའི་ཡིག་རྒྱུགས་ཆེན་མོའི་ནང་ལ་བོད་པའི་སློབ་གྲྭ་གྲངས་ཉི་ཤུ་རྩ་གསུམ་ནས་སློབ་མ་ཁྱོན་བསྡོམས་ཆིག་སྟོང་ཆིག་བརྒྱ་བཅུ་བཞི་གནང་བའི་ཁྲོད་ནས་སློབ་མ་གྲངས་ཆིག་སྟོང་བརྒྱ་མེད་དྲུག་ཅུ་རེ་བདུན་ཡིག་རྒྱུགས་འཕྲོད་དེ་ཁྱོན་ཡིག་རྒྱུགས་འཕྲོད་པའི་བརྒྱ་ཆ་དེ་བཞིན་དགུ་བཅུ་གོ་ལྔ་ཚག་བདུན་བརྒྱད་དང་ཆ་སྙོམས་བརྒྱ་ཆ་དེ་བཞིན་དྲུག་ཅུ་རེ་གཅིག་ཚག་བདུན་བཞི་ལོན་ཡོད་པ་རེད། བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་འདི་ལོར་འཛིན་རིམ་བཅུ་གཉིས་ཀྱི་སྦྱངས་འབྲས་རྩེ་ཕུད་སོན་པའི་སློབ་མ་ལྔ་ལ་ཤེས་རིག་ཕུལ་བྱུང་བྱ་དགའ་གནང་གཏན་འཁེལ་བ་དང། ད་ག་ནང་བཞིན་སྔར་ལམ་བཞིན་འཛིན་རིམ་བཅུ་གཉིས་ཀྱི་ཚན་རིག་དང་སྒྱུ་རྩལ་ཚོང་ལས་བཅས་སྡེ་ཚན་གསུམ་གྱི་ནང་ལ་སྦྱངས་འབྲས་རྩེ་ཕུད་སོན་པའི་སློབ་ཕྲུག་བཅུ་ལ་དགའ་ལྡན་ཕོ་བྲང་གི་བྱ་དགའ་བཅས་གནང་གཏན་འཁེལ་བ་བཞིན་བདུན་ཕྲག་འདིར་སློབ་མ་དེ་དག་གི་མཚན་གཞུང་ཡང་གསལ་བསྒྲགས་གནང་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གོ་སྒྲིག་འོག་དེང་སྐབས་རྒྱ་གར་བྱང་ཕྱོགས་བོད་མིའི་གཞིས་ཆགས་ཁག་ཅིག་ལ་ས་གནས་འཐུས་ཚོགས་ཚགས་ཚུད་དང་སྲ་བརྟན་ཡོང་སླད་ལས་དོན་བྱེད་ཕྱོགས་ཀྱི་ཟབ་སྦྱོང་ཁྲིད་བཞིན་ཡོད་པ་རེད། དེ་ཡང་བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་དང། སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་རྣམ་གཉིས་ཀྱིས་དཱལ་ཧོ་སི་ཕུན་ཚོགས་གླིང་གཞིས་ཆགས་སུ་ཉིན་གྲངས་ལྔའི་རིང་ཟབ་སྦྱོང་དེ་ཁྲིད་གནང་ཡོད་པ་རེད། ཟབ་སྦྱོང་འདིའི་ནང་སིམ་ལ་དང་དོ་ལན་ཇི་བོན་གཞིས། དཱལ་ཧོར་ཕུན་ཚོགས་གླིང་བཅས་ཀྱི་ས་གནས་འཐུས་ཚོགས་དང་ས་གནས་འགོ་འཛིན་རྣམ་པ་ད་ག་ནང་བཞིན་དཱལ་ཧོར་ས་གནས་རང་བདེན་ཚོགས་ཆུང་གི་ཚོགས་མི་བཅས་མཉམ་ཞུགས་གནང་འདུག། ད་ག་ནང་བཞིན་བདུན་ཕྲག་རྗེས་མའི་གཟའ་ཟླ་བ་ནས་པ་སངས་བར་ཟབ་སྦྱོང་འདི་བཞིན་རྒྱ་གར་བྱང་ཕྱོགས་ཀྱི་ས་ཁག་གཉིས་ལ་གནང་གཏན་འཁེལ་ཡོད་པ་བཞིན། འདིའི་ཁྲོད་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་རྣམ་གཉིས་ཀྱིས་སྦིར་བོད་ཚོགས་སུ་སྦིར་སྡེར་དགེ་དང་སྦིར་ཅོན་ཏ་ར་ནང་ཆེན་གཞིས་ཆགས། སྦིར་བོད་ཚོགས་མན་ཌི་བཅས་ཀྱི་ས་གནས་འཐུས་ཚོགས་དང་ས་གནས་འགོ་འཛིན་རྣམ་པ་ད་ག་ནང་བཞིན་སྦིར་བོད་ཚོགས་ཀྱི་ས་གནས་རང་བདེན་ཚོགས་ཆུང་གི་ཚོགས་མི་བཅས་ལ་ཟབ་སྦྱོང་འདི་ཁྲིད་གནང་རྒྱུ་རེད་འདུག། ཡང་སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས་དང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་རྣམ་གཉིས་ཀྱིས་གཟའ་ཟླ་བ་ནས་པ་སངས་བར་དུ་རྡེ་ར་རྡུན་ས་གནས་སུ། རྡེ་ར་རྡུན་དང་སྤོན་ཊ་ཆོལ་གསུམ་ཧ་བ་པུར། ཀུམ་རའོ་ས་ཏོན་ཁམས་ཀཿ་ཐོག། པུ་རུ་ཝ་ལ་ས་སྐྱ་གཞིས་ཆགས་བཅས་ཀྱི་ས་གནས་འཐུས་ཚོགས་དང་ས་གནས་འགོ་འཛིན་རྣམ་པ་ད་ག་ནང་བཞིན་རྡེ་ར་རྡུན་ས་གནས་རང་བདེན་ཚོགས་ཆུང་གི་ཚོགས་མི་བཅས་ལ་ཟབ་སྦྱོང་འདི་ཁྲིད་གནང་རྒྱུ་རེད་འདུག། ཁ་སང་གཟའ་ཕུར་བུའི་ཉིན་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་འབྲེལ་ལམ་སྐོར་གྱི་ཚོགས་འདུའི་ཐོག་ལ་བོད་དོན་སྐོར་དང་བོད་མི་སྒྲིག་འཛུགས་སྐོར་ལ་ངོ་སྤྲོད་གསུང་བཤད་གནང་ཡོད་པ་རེད། དེ་ཡང་རྒྱ་གར་ལྷོ་ཕྱོགས་སྦེང་ལོར་དུ་རྟེན་གཞི་བྱས་པའི་ཨར་བྷི་ཁྲིམས་རིག་བསྟི་གནས་ཁང་གི་འགྲོ་བ་མིའི་ཐོབ་ཐང་ཚན་པ་དང་ཧིན་བོད་མཛའ་འབྲེལ་ཚོགས་པ་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པའི་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་འབྲེལ་ལམ་ཞེས་པའི་ཚོགས་འདུའི་ཐོག་ལ་ཕྱི་དྲིལ་བཀའ་བློན་མཆོག་སྐུ་མགྲོན་གཙོ་བོར་ཕེབས་བཞུགས་གནང་སྟེ་བསྟི་གནས་ཁང་གི་དགེ་ལས་སློབ་ཕྲུག་གྲངས་སུམ་བརྒྱ་ལྷག་ལ་བོད་དོན་སྐོར་ལ་གཏམ་བཤད་གནང་ཡོད་པ་རེད། ལས་རིམ་དེ་གྲུབ་པའི་རྗེས་ལ་ཕྱི་དྲིལ་བཀའ་བློན་མཆོག་དང་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་སོགས་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་ནས་ནི་ཇི་ལིང་ག་པ་རྒྱལ་ཡོངས་ཐེབས་རྩའི་དྲུང་ཆེ་དང། ཅི་ཏྲ་དུར་ག་ས་གནས་ཀྱི་ནི་ཇི་ལིང་ག་པ་དྲན་རྟེན་ཐེབས་རྩའི་དྲུང་ཆེ་སོ་སོར་མཇལ་འཕྲད་ཞུས་འདུག་ལ། ཀར་ནཱ་ཀྲ་ཀ་མངའ་སྡེའི་སྤྱི་དམངས་གཞུང་ལམ་ལས་ཁུངས་དང་མངའ་སྡེའི་ཤིང་ནགས་ལྷན་ཁང་སོགས་ཀྱི་དཔོན་རིགས་ལས་ཟུར་རྣམ་པ་མཇལ་འཕྲད་གནང་འདུག། ཕྱོགས་མཚུངས་ཕྱི་དྲིལ་བཀའ་བློན་མཆོག་གིས་སྦེང་ལོར་བོད་ཁྱིམ་སྡོད་ཁང་དུ་ཡང་གཟིགས་སྐོར་གནང་ཡོད་པ་རེད། མཚམས་འདིར་བདུན་གཅིག་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་མཇུག་སྒྲིལ་ཞུ་གི་ཡོད། བདུན་རྗེས་མར་སླར་ཡང་མཇལ་ཡོང་ཐུགས་རྗེ་ཆེ།